དེའི་དུས་ཚོད་དེ་ཁྱོད་ཚོ་ཨ་ས་གི་བ་ནི་བོད་པ་གི་ལས་རིམ་ནས་གསན་བཞུགས་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ་ཨ་ས་གི་སྨོན་ལམ་དང Bible ནང་གི་འགྲོ་སྟངས་དང་ཡ། ཡང་གཡུང་མ་རང་གི་འཇིག་རྟེན་ལ་ཕན་ཐོགས་མཁན་གྱི་གསུང་དང་ཆོས་གཏམ་དང། ན་ཚ་མི་ཡོང་གི་ཐོག་སྨན་གྱི་འགྲོ་སྟངས་དང། དེ་ལས་ལས་རིམ་མང་པོ་འདི Radio ནང་ནས་མི་མང།

དང། གཟའ་པ་སངས་གི་དུས་ཚོད་ལ། Radio ནས་མི་མང་ཚང་མའི་གི་བར་ལ་སེམས་མྱོང་གི་ཡོད། མི་མང་ལྷན་རྒྱས་རྣམ་པ་ཚོ་ལ་ང་ཡི་ཨ་ས་ཡི་ཡབ་ཡེ་ཤུ་ཀྱི་སེམས་ཀྱི་ཐོག་ནས་ཁྱོད་ལ་བཀྲ་ཤིས་བདེ་ལེགས་ཞེས་ཞུ་གི་ཡིན་ནོ་ཞེས། དེ་རིང་གི་དེའི་དུས་ཚོད་དེ་ཡབ་ཡེ་ཤུ་གི་ཐོག་ནས་ང་ཁྱེད་ཚོ་མི་མང་ཚང་མ་ལ་ཡང། Radio ཉན་མཁན་གི་མི་མང་གི་རེད། དེ་རིང་གི Radio གི་ཨ་ས་ཡི་བ་ནི་གི་མི་མང་ཚང་མ་ལ། མའི་གི་བར་དུ་སླེབས་དུ་ཡོད་པ་རེད། འདི་མི་མང་ཚང་མའི་གི་བར་ལ་སླེབས་མཁན་གི་སྐབས་གི་དོང་ནས་ཁྱེད་ཀྱི་ང་ལ་ཐུགས་རྗེ་ཆེ་ཞེས་ཞུ། ཞུ་རོགས་གནང། ང་ཁྱེད་ཚོ་མི་མང་ཚང་མ་ལ་དེ་གཅིག་གི་ཅི་ཞིག་ཕུལ་གི་ཡོད་ཟེར་ན་ང་ཁྱེད་ཚོ་མི་མང་ཚང་མའི་གི་མཉམ་དུ་ལས། ལས་ཅི་ཡོད་ཟེར་ན་ཁྱོད་མཉམ་དུ་འགྲོ་གི་ཡིན་ནོ་ཞེས་ང་དེ་རིང་གི་འདིའི་གི་ཐོག་ནས་ཁྱོད་ལ་ཡང་ངའི་གི་འགྲོ་སྟངས་གཅིག་ཕུལ་གི་ཡོད་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ་ཁྱེད་ཚོ་མི་མང་ཚང་མ་སེམས་འཇོག་རོགས་གནང་ཞེས་ང་དཀོན་མཆོག་གི་འགྲོ་སྟངས་དེ་ང་དཀོན་མཆོག་གི་བཀའ་དེ་གནང་མཁན་གི་དོང་ནས་ང་ཡང་ཁྱོད་ལ་སྨོན་ལམ་གཅིག་ཞུ་གི་ཡིན་ནོ་ཞེས་ཡབ་ཡེ་ཤུ་ལ་ཕྱག་འཚལ་ལོ། ཡབ་ཡེ་ཤུ་གྱི་དོན་ལ་ཕྱག་འཚལ་ལོ། ཡབ་ཡེ་ཤུ་གྱི་འགྲོ་སྟངས་ལ་ཕྱག་འཚལ་ལོ་ཁྱོད་ཀྱི་བཀའ་དེ་ངའི་གི་འཛམ་བུའི་གླིང་ལ་ཁྱབ་དགོས་གི་ཡོད་པ་རེད་ཅེས་ང་དེ་ཁྱབ་དགོས་མཁན་གྱི་ཐོག་ནས་ང་དེ་རིང་གི་དུས་ཚོད་འདི་དེ་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་སླེབས་པའི་གི་སྐབས་ལ་ཁྱོད་ཀྱིས་ང་ལ་རོགས་རམ་གནང་ཞེས་ཡབ་ཡེ་ཤུ་ཁྱོད་འདི་ཡུལ་འདི་ཚང་མ་འདི་ཡུལ་དང་འདི་ཚང་མ་གི་སྐབས་ལ་ཁྱོད་ཀྱིས་རོགས་རམ་གནང་རོགས་གནང་ཅིག། འདི་ངའི་གི་འགྲོ་སྟངས་དང་ངའི་གི་ཚུལ་ཁྲིམས་དེ་ཁྱོད་ཀྱིས་རོགས་རམ་གནང་གི་སྐབས་ལ་ང་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ། ད་དེ་རིང་གི་དེ་དུས་དེ་དུས་དེ་གང་འདྲ་ཡོད་ཟེར་ན་ང། ཡབ་ཡེ་ཤུ་གི་བཀའ་དེ་བརྗོད་པའི་གི་སྐབས་ལ་དཀོན་མཆོག་གིས་ང་ལ་ཅི་གནང་དུ་ཡོད་པ་ཡིན་ཟེར་ན་ང་དེ་རིང་གི་དུས་ཆེན།

ཡུལ་སྟོན་པ་ཡིན་པར་བཤད། ངས་ཁྱོད་ལ་བསྒོས་པ་ཚང་མ་ཁྱོད་ཀྱིས་འཆད་པ་དང། ཕར་ཨོས་ཨིས་ར་ཨེལ་གྱི་བུ་རྣམས་ལ་ཕུལ་ནས་གཏོང་བའི་གི་དོན་ལ་ཨ་རོན་གྱིས་ཕར་ཨོ་ལ་གཏམ། གཏམ་དེ་བྱེད་པར་དགོས་ངས་ནི་ཕར་ཧོ་ཡི་ཡིད་སྲ་བར་བྱས་ཏེ་མི་སེར་ཡུལ་དུ་ནས་ལྟས་ངོ་མཚར་ཆེ་བ་མང་པོ་སྟོན་པར་བྱའོ། ཡིན་ན་ཡང་ཕར་ཧོས་ཁྱོད་ཚོ་ལ་མི་ཉན་པའི་གི་དོན་ལ། ངས་མི་སེར་ཡུལ་ལ་ང་ཡི་ལག་པ་བཞེས་ཏེ་ཁྲིམས་དྲག་ཁྲིམས་དྲག་པོ་རྣམས་བཏང་ཞིང་ང་ཡི་མི་རྒྱུད་ཀྱི་ཚོགས་སོ་སོ་རྣམས་ཨིས་ར་ཨེལ་གྱི་བུ་རྣམས་མི་སེར་ཡུལ་གྱི་ནང་ནས་ཐར་བར་བྱའོ། མི་མང་ལྷན་རྒྱས་རྣམ་པ་ཚོ་ང་ཡི་ལག་པ་མི་སེར་ཡུལ་གྱི་སྟེང་དུ་རྐྱོང་ཞིང་ངས་འདི་དག་གི་དཀྱིལ་ནས། ཡིས། ཨིས་ར་ཨེལ་གྱི་བུ་རྣམས་ཐར་བའི་གི་ཚེ་ཡིན་པ་བཞིན་མི་མང་ལྷན་རྒྱས་རྣམ་པ་ཚོ། ང་ནི་བླ་ན་མེད་པའི་དཀོན་མཆོག་ཡིན་པར་མི་སེར་པའི་གིས་ཤེས་ཡོད་པ་ཞེས་བཀའ་གནང་བ་ཡིན་ནོ། ཡང་བསྐྱར་མོ་ཤེ་དང་ཨ་རོན་གྱིས་དེ་ལྟར་བྱས་ཡིས་དཀོན་མཆོག་གིས་བཀའ་སྩལ་པ་བཞིན་དུ་བྱས་གསུངས། ཁོང་གིས་ཕར་ཨོ་ལ། གཏམ་བྱས་པའི་གི་སྐབས་མོ་ཤེ་རང་ལོ་བརྒྱད་ཅུ་དང་ཨ་རོན་ལོ་བརྒྱད་ཅུ་དང་གྱ་གསུམ་སླེབས་པ་རེད། ཡ་ཧོ་བ་ཡིས་མོ་ཤེ་དང་ཨ་རོན་ལ་འདི་གསུངས་པ། གལ་ཏེ་ཕར་ཧོས་ཁྱོད་ཚོ་ལ་ཁྱོད་ཀྱིས་ལྟས་ཤིག་སྟོན་ཅིག་ཟེར་བའི་གི་བྱས་ན་ཁྱོད་ཀྱིས་ཨ་རོན་ལ། དབྱུག་པ་ག་ལོངས་ལ་ཕར་ཨོ་གི།

བཀའ་ལ་མ་ཉན་འདི་ཡིས་ངས་ནི་ང་ཡ་ཧོ་བ་ཡིན། ཁྱོད་ཀྱིས་ཤེས་པར་དགོས་མི་མང་ལྷན་རྒྱས་རྣམ་པ་ཚོ། ལྟ་ཞིག་ང་ཡི་ལག་ཏུ་ཡོད་པའི་གི་དབྱུག་པ་འདིས་གཙང་པོ་ཡི་ཆུ་རྣམས་ལ་བརྡུངས་ཏེ་ཆུ་རྣམས་ལ་ཁྲག་ཏུ་བསྒྱུར་ངོ། གཙང་པོ་ཡི། ཉ་རྣམས་ཤི་ཞིང་གཙང་པོ་ལ་དྲི་ངན་བྲོ་བར་འགྱུར་རོ་མི་སེར་པ་རྣམས་གཙང་པོ་ཡི་ཆུ་འཐུང་བ་ལ་ཞེན་ལོག་ཡོད་ཅེས་ལབ་ཤིག། ཅེས། བཀའ་གནང་ཡོད་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་དཀོན་མཆོག་གིས་མོ་ཤེ་ལ། ཁྱོད་ཀྱིས་ཨ་རོན་ལ་ཁྱོད་ཀྱི་དབྱུག་པ་ལོངས་ལ་ཁྱོད་ཀྱི་ལག་པ་མི་སེར་ཡུལ་གྱི་ཆུ་རྣམས་དང། གཙང་པོ་རྣམས་དང། གྲོག་པོ། རྣམས་དང། རྫིང་རྣམས་དང། ལྟེང་ཀ། ཐམས་ཅད་ཀྱི། ཕྱོགས་སུ་ཐེག་ཅིང་ཁྲག་ཏུ་འགྱུར་ཡོང། མི་སེར་ཡུལ་ཐམས་ཅད་ན་ཤིང་གི་སྣོད་དང། རྡོག་པོ་ཡི་སྣོད་སྣོད་ལ་ཡང་ཁྲག་འབབ་བཞིན་ཡོད་པར་འགྱུར་ཞེས་བཀའ་སྩལ་ཏོ། མི་མང་ལྷན་རྒྱས་རྣམ་པ་ཚོ་ཡ་ཧོ་བྷ་ཡི་བཀའ་བཞིན་དུ་མོ་ཤེ་དང་ཨ་རོན་གྱིས་བྱས་ཏེ་བྱུང་བ་འདི་ནི། གཙང་པོ་ཡི་ཆུ་རྣམས་ལ་ཁྲག་ཏུ་གྱུར། མི་མང་ལྷན་རྒྱས་རྣམ་པ་ཚོ་ཡང། གཙང་པོ་ཡི་ནང་ནས་ཉ་རྣམས་ཤི་བ་དང་གཙང་པོ་ལ་དྲི་ངན་བྲོ་བས་མི་སེར་གྱིས་གཙང་པོ་ཡི་ཆུ་འཐུང་མ་ཐུབ་པ་དེ་རེད་མི་སེར་ཡུལ་ཐམས་ཅད་ལ་ཁྲག་འབབ་བཞིན་ཡོད་པ་ཡིན། ཡང་མི་སེར་ཡུལ་གྱི་སྒྱུ་སྒྱུ་མ་མཁན་རྣམས་ཀྱིས་རྫུ་འཕྲུལ་གྱིས་དེ་དང་འདྲ་བར་བྱས་པ་ཡིན་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ་ཡ་ཧོ་བྷ་ཡིས་གསུངས་པ་བཞིན་དུ

འཐུང་ཆུ་ཐོབ་པའི་དོན་ལ་བྲུས་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ཡ་ཧོ་བྷ་ཡིས་གཙང་པོ་ལ་བརྡུངས་པ་ནས་བཟུང་སྟེ་ཞག་པོ་བདུན་པ་བདུན་མ་ཕྱིན་པ་རེད་ལྷན་རྒྱས་རྣམ་པ་ཚོ། དེ་རིང་གི་ང་དུས་ཚོད་འདི་དེ་ཁྱེད་ཚོ་མི་མང་ཚང་མའི་གི་བཀའ་དང་ལས་འགན་གི་དོན་ལ་ཡང་ང་ཁྱེད་ཚོ་གི་དུས་ཆེན་གི་ཐོག་ལ་ཁྱེད་ལ་བཀའ་བཞིན་གནང་པ་ཡིན་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ་དེ་རིང་དུས་ཆེན་ཟེར་མཁན་དེ་གང་རེད་ཟེར་མཁན་དེ་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་ངས་ཕུལ་ཞུས་པ་ཡིན་ནོ་ཞེས་དེ་རིང་གི་འདི་ལས་རིམ་ལ་ཁྱེད་ཚོ་མི་མང་ཚང་མ་ཕེབས་གནང་ཟིན་ང་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་བ་ཡིན་ནོ་ཞེས་སང་ཉིན་ཡང་འདི་གི་དུས་ཚོད་ལ་ཁྱེད་ཚོ་མི་མང་ཚང་མ་ཕེབས་རོགས་གནང་ང་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་བ་ཡིན། དེ་རིང་གི་དེ་དུས་ཚོད་ལ་ཁྱེད་ཚོ་མི་མང་ཚང་མ་དེ་ཐམས་ཅད་ལ། ཡབ་ཡེ་ཤུ་གི་སྐྱོབ་རོགས་གནང་ཡབ་ཡེ་ཤུ་གི་མགོན་རོགས་གནང་མེ་དེ་ངས་ཁྱེད་ཚོ་མི་མང་ཚང་མ་ལ་ཕུལ་ནས་ཡང་གུང་སངས་གཅིག་ཞུ་བ་ཡིན་ནོ་ཞེས་ཨ་མེན་བཀྲ་ཤིས་བདེ་ལེགས།

དུས་ཚོད་ལ། རེ་ཌི་འོ་ནས་མི་མང་ཚང་མའི་གི་བར་ལ་སེན། ཉུང་གི། ཡོད། མི་མང་ལྷན་རྒྱས་རྣམ་པ་ཚོ་ང་ཡབ་དཀོན་མཆོག་གི་ཞིང་ཁམས་ནས་གསུངས་པའི་གསུང་རབ་དང་དཀོན་མཆོག་གི།

མ་བྱས་ན་ང་ཚོ་ལ་ཉེས་པ་ཏན་ཏན་གཏོང་གི་རེད། དཀོན་མཆོག་གི་སྲས་ལ་ཡིད་ཆེས་བྱེད་མཁན་སུ་ཡིན་ན་དེ་ལ་ནམ་མཁའ་ནམ་ཡང་མ་འཇིག་པའི་ཆོས་སེམས་ཀྱི་ཚེ་ཡོད་རེད། ཡིན་ནའང་དཀོན་མཆོག་གི་སྲས་ལ་ཡིད་ཆེས་མ་བྱེད་མཁན་སུ་ཡིན་ན

ནུས་པ། ནས་ཐར་བ་གནང་བ་རེད། ཁོང་གིས་ང་ཚོ་རང་གི་གཅེས་པའི་གི་སྲས་ཀྱི་རྒྱལ་ཁབ་ནང་ལ་ཁྲིད་གནང་བ་རེད། བདུད་ཀྱི་ལས་ཀ་རྩ་མེད་བཟོ་རྒྱུ་ཡི་དོན་ལ་དཀོན་མཆོག་གི་སྲས་ཕེབས་པ་རེད། ང་ཚོ་ཡི་གཙོ་བོ་ཡེ་ཤུ་ང་ཚོ་སྡིག་པའི་གི་དོན་ལ་རང་གི་སྐུ་སྐུ་སྲོག་བློས་བཏང་བ་རེད་ང་ཚོ་ཡི་སྡོད་ས་འཛམ་བུ་གླིང་ངན་པ་འདི་ནས་ཐར་རྒྱུ་ཡི་ཆེད་དུ་ཁོང་གིས་འདི་གནང་བ་རེད་འདི་ནི་ཡབ་དཀོན་མཆོག་གི་ཐུགས་འདོད་རང་རེད་གཟི་བརྗིད་དེ་ཚོ་དེ་ཚོགས་ལ་དུས་རྟག་ཏུ་ཡོང་བ་ཤོག་དཀོན་མཆོག་གིས་ཁྱེད་རང་ལ་གནས་གནང་བའི་སེམས་ཀྱི་ལག་ཆ་དང་ཁྲབ་དེ། ཚོ་བེད་སྤྱོད་བདུད་ཀྱི་འཆར་གཞི་ལ་ཁ་གཏད་བྱེད་རྒྱུ་ཡི་ཆེད་ཁྱེད་རང་ཚོ་དེ་འདྲ་བྱེད་དགོས། ང་ཚོ་དཀོན་མཆོག་ལ་ཐུགས་རྗེ་ཆེ་ཞུ་གི་རེད། ཁོང་གིས་ང་ཚོ་ཡི་གཙོ་བོ་ཡེ་ཤུ་མ་ཤི་ཀ་བརྒྱུད་ནས་ང་ཚོ་ལ་རྒྱལ་ཁ་གནང་གི་རེད། གང་ལགས་ཟེར་ན་དཀོན་མཆོག་ང་ཚོ་ཡི་ཕྱོགས་ལ་ཡོད་ན་ང་ཚོ་ཡི་ཁ་གཏད་ལ་སུ་ཡོང་ཐུབ་ཀྱི་རེད། དཀོན་མཆོག་གི་བརྩེ་བ་གནང་བ་ང་ཚོ་སུའམ་གང་གིས་ལོགས་ཀ་བཟོ་ཐུབ་ཀྱི་མེད་པ་དེ་ང་ཡིད་ཆེས་ཚང་མ་ཡོད་འཆི་བ་དང་སྲོག་ཕོ་ཉ་དང་དཔོན་པོ། དུས་དུས་འདས་པ་དང་མ་འོངས་པ་དང་ནུས་པ་གང་འདྲ་ཡིན་ནས་མཐོ་པོ་ཡིན་ན་དམའ་པོ་ཡིན་ནས་གཞན་ག་རེ་ཡོད་པ་ཚང་མས་ཡེ་ཤུ་གི་བརྒྱུད་ནས། སྟོན་པའི་དཀོན་མཆོག་གི་བརྩེ་བ་འདི་ནས་སུའམ་གང་གིས་ང་ཚོ་ཡི་ལོགས་ཀ་བྱེད་ཐུབ་ཀྱི་མ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ལ་འདི་གུས་ཞབས་ཀྱིས་ཞུས་ནས་ང་གུང་སངས་ཀྱིས་ཞུ་གི་ཡིན་ནོ་གཞི།

དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡིག་སྐལ་ས་གི་རྒྱ་དེ་དེ་རུ་ཡོད་ཡིག་སྐལ་ས་རྒྱ་དེ་ལས་རིམ་ཨ་ས་གི་བ་ནི

ཁྱེད་ཚོ་མི་མང་གིས་གསན་ཏེ་ཡོད་པ་རེད། འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། རེ་ཌི་ཡོ་ནས་མི་མང་ཚང་མས་ཀྱི་བར་ལ་གསན
朋友们欢迎您收听西藏语的福音节目如果您想和我们联络的话， 请您写信到香港九龙中央邮政信箱七一零三零号， 香港九龙中央邮政信箱七幺零三零号，